དེ་རིང་གི་ང་ཚོའི་ཨ་རི་རླུང་འཕྲིན་ཁང་གི་ཆོས་རིག་གི་ལེ་ཚན་འདིའི་ནང་ལ་ཡང་ད་བོད་པའི་སྤྱི་ཚོགས་ཀྱི་ཁྲོད་དུ་ཨ་ནི་མཚན་སྙན་གྲགས་ཡོད་པ་མཁས་དབང་དུང་དཀར་བློ་བཟང་འཕྲིན་ལས་རིན་པོ་ཆེ་མཆོག་གི་སྐུ་ཚེའི་ལོ་རྒྱུས་ཐད་ལ་གླེང་མོལ་ཞུ་ཡས་ཡིན་ཨ་ནི་ད་ལྟ་གླེང་མོལ་ཞུ་ས་དེ་ནི་བཞུགས་སྒར་རྡ་རམ་ས་ལར་ཡོད་པའི་རྣམ་གྲྭ་ཕན་བདེ་ལེགས་བཤད་གླིང་གི་སློབ་སྤྱི་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་རེད། སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་བཀྲ་ཤིས་བདེ་ལེགས། ལགས་བཀྲ་ཤིས་བདེ་ལེགས་བསམ་བློ་ལགས། ལགས་འོ་ཨ་ནི་ཐོག་མར་དེ་ལ་ཡ་ད་དུང་དཀར་རིན་པོ་ཆེ་མཆོག་ཨ་ནི་བོད་ཀྱི་ས་ཕྱོགས་གང་དུ་འཁྲུངས་ཡོད་དང་ཨ་ནི་ད་ག་ནང་བཞིན་དུང་དཀར་སྐུ་འཕྲེང་གི་ཡང་སྲིད་དུ་སུས་ངོས་འཛིན་གནང་ཡོད་ན་ཨ་ལས་ངོ་སྤྲོད་ཅིག་གནང་རོགས་གནང། ལགས་རེད་ད་ད་བཀའ་འདྲི་གནང་བ་ནང་བཞིན་དུ་ད་མཁས་དབང་དུང་དཀར་བློ་བཟང་འཕྲིན་ལས་རིན་པོ་ཆེ་ད་ད་སྐུ་འཕྲེང་བརྒྱད་པ་དེ་ཆགས་ཀྱི་ཡོད་རེད། རིན་པོ་ཆེ་དེ་ཐོག་མར་འཁྲུངས་ས་འདི་སྤྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་བདུན་ལོ་ལ་ང་ཚོ་ཀོང་པོ་ཉིང་ཁྲི་ཇོ་མོ་ཤང་ཟེར་དེ་ལི་ཡ་ཨ་ནི་ཡབ་ཚེ་དབང་དང་ཡུམ་བཀྲ་ཤིས་མཚོ་ཁོ་རང་གཉིས་ཀྱི་སྲས་ལི་ཡ་སྐུ་འཁྲུངས་ཨ་ནི་ཆུང་ཆུང་སྐབས་ཀྱི་མཚན་ལི་ཡ་ཟླ་བ་ཞེས་མཚན་གསོལ་བ་རེད་དེ་ནས་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་གཅིག་ལོ་ལ་རྒྱལ་མཆོག་སྐུ་གོང་མ་རྒྱལ་བ་སྐུ་འཕྲེང་བཅུ་གསུམ་པ་ཆེན་པོ་ཐུབ་བསྟན་རྒྱ་མཚོ་མཆོག་གིས་ཨ་ནི་ཀོང་པོ་ཇོ་མོ་རྫོང་བཀྲ་ཤིས་ཆོས་གླིང་གི་ད་ལྟ་དུང་དཀར་སྐུ་འཕྲེང་བདུན་པའི་ཡང་སྲིད་ལ་ཐོག་མར་ངོས་འཛིན་གནང་བ་རེད། ད་ངོས་འཛིན་གནང་པ་དང་མཉམ་དུ་སྐྱབས་རྗེ་རྡོ་རྗེ་འཆང་ད་ལྟ་ཕ་བོང་ཁ་བདེ་ཆེན་སྙིང་པོས་ཆོས་མིང་ལ་བློ་བཟང་དགའ་ལྡན་འཕྲིན་ལས་རྒྱ་མཚོ་ཞེས་ཡོངས་གྲགས་ལ་ད་ལྟ་ང་ཚོ་དུང་དཀར་བློ་བཟང་འཕྲིན་ལས་ཟེར་བའི་མཚན་དེ་སྐྱབས་རྗེ་ཕ་བོང་ཁ་རིན་པོ་ཆེ་གིས་མཚན་གསོལ་བ་རེད། ད་དེའི་རྗེས་ལ་ཡང་ལོ་ཁ་ཤས་རིང་ཀོང་པོ་ད་ལྟ་འཁྲུངས་གཞིས་ལ་བཞུགས་བྱས་ཡབ་ཡུམ་ཚོས་གཟིགས་སྐྱོང་གནང་ཡག་རེད་དེ་ནང་བཞིན་གྱི་མཉམ་དུ་སྦྱོར་ཀློག་ལ་སོགས་པ་སློབ་གཉེར་དང་དུ་བསླབ་ནས་སྲིད་དཀའ་ངལ་ཆེས་མེད་པར་བྱས་ཏེ་ག་རེ་བསླབ་པ་དེ་རྗེས་ལམ་སང་ལས་སླ་པོའི་ཐོག་ནས་མཁྱེན་ཡ་དེ་འདྲ་བྱུང་བ་རེད་དེ་འདྲ་ཡིན་དུས་སྐབས་དེ་དུས་ཡབ་དང་ཡུམ་དང་ཁྱིམ་མཚེས་ཉེ་འཁོར་གྱི་མང་ཚོགས་ལ་སོགས་པ་དེ་ཚོ་ལ་ཧ་ལས་ཡག་གི་གནས་ཚུལ་འདྲ་པོ་བྱུང་བ་རེད་ལགས་འོང། ལགས་ལགས་སོ། ད་ལྟ་གོང་དུ་གསུངས་པ་ནང་བཞིན་རེད། དུང་དཀར་རིན་པོ་ཆེ་མཆོག་སྐུ་གཞོན་ནུའི་དུས་ནས་ཐུགས་རིག་ཧ་ཅང་བཀྲ་བོ་ཡོད་པ་འདྲ། ད་གདན་སར་བཞུགས་གནང་པའི་སྐབས་ལ་ཡང་ད། ད་དགེ་བའི་བཤེས་གཉེན་སུ་དང་སུ་བསྟེན་ཡོད་དང་ཨ་ནེ་ད་ག་ནང་བཞིན་གསན་བསམ་སློབ་གཉེར་གནང་ཕྱོགས་སྐོར་ལ་ཡང་མདོ་ཙམ་ཅིག་གསུང་རོགས་གནང།
ལགས་སོ་ལགས་ད་ག་རེད་ད་ལྟ། དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་ལྔ་ལོའི་ཟླ་བ་ལྔ་པའི་ཚེས་པ་གསུམ་ཉིན་མོ་དེ་ད་ལྟ་འཁྲུངས་གཞིས་ཨ་ནེ་ད་ལྟ་ཀོང་པོ་ལ་ཡང་ཨ་ནེ་ད་ལྟ་བཀྲ་ཤིས་ཆོས་གླིང་ལ་དམིགས་བསལ་གྱི་ད་ཡང་སྲིད་ངོས་འཛིན་གྱི་ཁྲི་འདོན་གྱི་མཛད་སྒོ་གནང་ཨ་ནེ་སྐབས་དེ་དུས་སེར་སྨད་ཀོང་པོ་ཁམས་ཚན་གྱི་ད་ལྟ་འདུལ་བ་འཛིན་པ་ངག་དབང་ཡོན་ཏན་ནི་དགེ་བའི་བཤེས་གཉེན་ལ་བསྟེན་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་དྲུག་ལོའི་ནང་ཚུད་བར་དུ། ནི་གཞུང་ཆེན་བཀའ་པོད་ལྔའི། ད་རྩ་བ་དང་འགྲེལ་པ་ལ་སོགས་པ་ཕལ་ཆེར་ཤོག་གྲངས་ཉིས་བརྒྱ་ལ་སོགས་ཀྱི་བློ་འཛིན་གནང་བ་རེད་དེ་མ་ཡིན་པའི་ད་དགོན་པའི་ངང་ཚུལ། ཆོས་སྤྱོད་ལ་སོགས་པ་ཚོང་འབྲེལ་སོ་སོར་ཆ་ཚང་བློ་འཛིན་གནང་ད་ཕྱིས་སུ་དེ་འདྲ་ཀྱི། དགུང་ལོ་ཆུང་ཆུང་སྐབས་ནས་བློ་འཛིན་ད་ཐུགས་འཛིན་གནང་ཡང་ཚོང་ཚོགས་ལ་དམིགས་བསལ་གྱི་བྱང་ཆ་རབ་ཐེག་བྱས་ནི་ཞོགས་པའི་ཞོགས་ཇ་གསོལ་ཇ་མཆོད་པའི་སྐབས་ལ་དཔེར་ན་གསོལ་ཇ་ཞལ་དཀར་གང་གྲང་མོ་མ་ཆགས་གོང་ལ་ཡང་ནི། ང་ཚོ་དཔེ་རིང་གི་ཤོག་ལྷེ།

ཨ་ནེ་རིག་གནས་ལ་སློབ་གཉེར་གནང་ཡོད་རེད། ཨ་ནེ་ཁོང་གིས་ད་དབང་ལུང་མན་ངག་གི་རྒྱུན་གསན་སའི་བླ་མ་སྐྱེས་བུ་དམ་པ་ཨ་ནེ་སུ་དང་སུ་བསྟེན་གནང་ཡོད་ན། ལ་རི་ཐང་དུ་ཀུན་རྣམས་ལ་བྱིན་དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལོའི་ང་ཚོ་བོད་ཟླ་གསུམ་པ་ནས་བྱས་པ་ཅིག་གིས་ཨ་ནེ་མི་དགེ་བཤེས་ལྷ་རམས་པའི་དམ་བཅའ་བཞག་ཟིན་པའི་རྗེས་ལ་ཡང་ཨ་ནེ་མི་ཡ་སྨད་རྒྱུད་ལ་ཞུགས་བྱས་ཨ་ནེ་གསང་སྔགས་ཀྱི་གཞུང་དེ་ཚོ་ལ་ཡང་གསན་བསམ་སློབ་གཉེར་གནང་བའི་ལམ་སྲོལ་གཞིར་བཞག་བྱས་ནས་ཨ་ནེ་ད་ལྟ་དཔལ་ལྡན་རྒྱུད་སྟོད་གྲྭ་ཚང་ལའང་ཆོས་ཞུགས་གནང། དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པའི་ལོ་ལ་སྔགས་ཀྱི་ད་ལྟ་རབ་འབྱམས་པ་སྔགས་རམས་པའི་མཚན་རྟགས་བཞེས་བྱས་སྐབས་དེ་དུས་ཨང་གཉིས་པའི་མཚན་གནས་ཐོབ་བྱས་མདོར་བསྡུས་པ་ཡིན་ན་ད་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པའི་ཡན་ཆད་ལ་མདོ་དང་སྔགས་གཉིས་ཀ་ལོ་ལ་ཡང་གསན་བསམ་སློབ་གཉེར་མཐར་ཕྱིན་པ་གནང་བྱས། མཁས་པའི་མཚན་སྙན་དེ་འདྲས་བཞེས་གནང་བ་རེད་དེའི་རྗེས་ལ་ཡང

མཚན་དངོས་ལ་ཡང་ཟེར་ན་ངག་དབང་བློ་བཟང་ཞུ་བ་རེད་ཕེབས་རིམ་གྱི་ངག་དབང་བློ་བཟང་གི་དྲུང་ནས་ཨེ་ནི་སུམ་ཅུ་པ་དང་རྟགས་འཇུག་རེད་སྙན་ངག་ཆ་ཚང་གི་སློབ་ཁྲིད་ཞུས་ཡོད་རེད་དེ་ནང་བཞིན་གྱི་ད་ལྟ་མཁས་དབང་སྙེ་མོ་ཡེ་ཤེས་ཆོས་འཕེལ་ཞུ་ཡག་གི་དྲུང་ནས་ཨེ་ནི་རྩིས་རིག་གི་སྐོར་ལ་སོགས་པ་འོ་དེ་འདྲས་ཀྱི་གསན་བཞེས་གནང་བྱས་མདོར་བསྡུས་པ་ཡིན་ན་སྐབས་དེ་དུས་གསན་བསམ་སློབ་གཉེར་གནང་བ་ཙམ་མ་ཟད་ཡང་ང་ཚོ་ཕོ་བྲང་པོ་ཏ་ལའི་ནང་ལོགས་སུ་ཕྱག་དཔེ་ཧ་ཅང་མང་པོ་ཡོད་པ་ཡིན་ཙང་པོ་ཏ་ལའི་ད་ལྟ་དཔེ་མཛོད་ཀྱི་དཀར་ཆག་དུམ་བུའི་སྐབས་དེ་དུས་དུང་དཀར་རིན་པོ་ཆེ་མཆོག་གིས་ཨེ་ནི་དཀར་ཆག་བཟོ་སྒྲིག་གནང་ཤག་ལགས་འོང། ལོས་ལོས། དེ་ནས་ཨེ་ནི་བོད་ལ་ཡང

ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལོ་ནས་བྱས་པ་ཅིག་གིས་བོད་ལ་ཡང་ད་རྒྱ་མིས་བཙན་འཛུལ་བྱེད་ཡག་གི་འགོ་རབ་ཅིག་ཚུགས་པ་རེད་མཐའ་མ་ལྔ་བཅུ་ང་དགུའི་ལོ་བར་དུ། དེ་འདྲ་ཡིན་དུས་ད་མཐའ་མ་ལྔ་བཅུ་ང་དགུ་ལོ་བར་ལ་ཡང་ད་དུས་འགྱུར་ཧ་ལས་པ་ཅིག་བྱུང་བ་རེད་དེ་འདྲ་ཡིན་དུས་ད་དཔེར་ན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོ་ལ་ད་ལྟ་དུང་དཀར་རིན་པོ་ཆེ་ད་འཁྲུངས་གཞིས་ད་ལྟ་ང་ཚོ་ཀོང་པོ་ཉིང་ཁྲི་ས་ཁུལ་ལ་མར་ཕེབས་ཨ་ནི་སྐབས་དེ་དུས་ཉིང་ཁྲི་ས་ཁུལ་གྱི་ཨུ་ཡོན་དང་ནང་བསྟན་མཐུན་ཚོགས་དྭགས་ཀོང་ཡན་ལག་མཐུན་ཚོགས་ཟེར་གྱི་ཡོད་རེད་དྭགས་པོ་དང་ཀོང་པོའི། འོ་དེའི་ཚོགས་གཙོ་གཞོན་པའི་མཚན་གནས་བཞེས་པ་རེད་དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་ལོ་ལ་ད་ལྟ་ཀོང་པོ་སངས་སིང་གར་ཟེར་གྱི་ཡོག་རེད་ཡོངས་གྲགས་ང་ཚོ་ད་ལྟ་ཀོང་པོ་ཐེག་ཆེན་ཆོས་གླིང་དེ་ལ་ཡང་ད་ལྟ་བླ་མ་མཆོད་པའི་བཀའ་ཁྲིད་དང་ཁ་ཅིག་ལུང་ཀོ་མ་དེ་ནང་བཞིན་གྱི་ཕྱག་ཆེན་ལ་སོགས་པ་དེ་ཚོའི་བཀའ་ཆོས་གནང་ཡག་དེ་ནང་བཞིན་གྱི་ལམ་རིམ་ད་ལྟ་མྱུར་ལམ་དམར་ཁྲིད་ཆ་ཚང་རིན་པོ་ཆེ་མཆོག་གི་ད་ལྟ་གསུང་ཆོས་གནང་ཡག་དེ་ནང་བཞིན་གྱི་ད་ལྟ་ཀོང་པོ་རི་ཁ་དགོན་ལ་ཡང་ད་ལྟ་ཐོག་བརྩེགས་གཉིས་དེ་འདྲས་གི་ཆེ་ཆུང་ཡོད་པའི་རྗེ་ཡབ་སྲས་གསུམ་གི་སྐུ་བརྙན་གསར་བཞེངས་གནང་ཡག་རེད་དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ

དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་ཟླ་བ་བརྒྱད་པའི་ནང་ལོགས་ལ་ད་ལྟ་ང་ཚོ་གཙུག་ལག་ཁང་ལ་ཡང་ད་ལྟ་མི་རིགས་དང་ཆོས་ལུགས་སྐོར་གྱི་སྲིད་ཇུས་སློབ་སྦྱོང་དེ་འདྲས་གནང་དགོས་ཡ་བྱུང་བ་རེད་ད་ལྔ་བཅུ་ང་དགུ་ལོ་ལ་ད་དུས་འགྱུར་ཆ་ཚང་བྱུང་ཟིན་པ་ད་ཉོ་ཡིན་པ་ཡིན་ཙང་འོ་དེ་དེ་འདྲས་བྱས་ནས་དེའི་རིང་ལ་ཡ་ད་ཆབ་སྲིད་ཀྱི་སློབ་སྦྱོང་གི་ཚོགས་ཆུང་གི་དེ་འདྲས་ཐུགས་འགན་བཞེས་དགོས་ཡ་ལ་སོགས་པ་གནས་ཚུལ་མང་པོ་བྱུང་བ་རེད་དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ད་ལྟ་དྲུག་ཅུ་ཐམ་པ་ལོའི་ཟླ་བ་བཞི་པ་ལ་ཡང་ད་ལྟ། ཀྲུང་གོ་ནང་བསྟན་མཐུན་ཚོགས་བོད་ལྗོངས་ཡན་ལག་མཐུན་ཚོགས་ཟེར་དེའི་རྒྱུན་ལས་ཀྱི་ལས་འཛིན་གྱི་ཐུགས་འགན་བཞེས་པ་རེད། དེ་ནས་དྲུག་ཅུ་ཐམ་པ་ལོའི་ཟླ་བ་དགུ་པ་ནས་བྱས་པ་ཅིག་གིས་དྲུག་ཅུ་རེ་ལྔ་ལོའི་ཟླ་བ་བཅུ་གཉིས་པའི་བར་དུ་ད་པེ་ཅིང་ཀྲུང་དབྱང་མི་རིགས་སློབ་གྲྭ་ཆེན་མོ་ཟེར་དེ་ལ་ཕེབས་བྱས་ཨ་ནི་ད་ལྟ་མི་རིགས་སྐད་ཡིག་ཚན་ཁག་ནང་ལོགས་ལ་ས་ཐིག་མ་ཁ་ཤས་ཀྱི་ཕེབས་པ་རེད་མདོར་བསྡུས་པ་ཡིན་ན། མར་ཕེབས་བྱས་བོད་ཡིག་ཞིབ་འཇུག་འཛིན་གྲྭ། སུ་གནང་ཡ་རེད་དེའི་ནང་རུ་ལོ་ལོ་དྲུག་རིང་ག་ཨནི་དེ་འདྲ་ཁག་གཉིས་རེད་ཨ་ཨནི་དགེ་རྒན་གྱི་ཐུགས་འགན་བཞེས་དགེ་རྒན་གྱི་ཐུགས་འགན་བཞེས་པ་ཙམ་མ་ཟད་ཨ་ནི་དེ་འདྲ་ཡང་སུམ་ཅུ་པ་དང་རྟགས་འཇུག་རེད་སྙན་ངག་རེད་ལོ་རྒྱུས་རེད་སངས་རྒྱས་ཆོས་ལུགས་ཀྱི་སྐོར་ལ་སོགས་པ་དེ་འདྲས་སློབ་ཁྲིད་གནང་བྱས་ད་མདོར་བསྡུས་པ་ཡིན་ན་ཨ་ནི་རྒྱ་མི་རེད་ང་ཚོ་བོད་རིགས་ལ་སོགས་པ་དེ་འདྲས་ཀྱི་སློབ་མ་མང་པོ་ཞིག་གསོ་སྐྱོང་གནང་རེད་དེ་འདྲས་ཀྱི་ད་མ་གི་དགེ་རྒན་གནང་པའི་སྐབས་ལ་ཡང་ཨ་ནི་སློབ་དེབ་རྩོམ་སྒྲིག་གི་ཐུགས་འགན་དེ་ཚོ་གཅིག་ལྕོགས་གནང་བ་རེད་ད་དེ་འདྲས་ཡིན་དུས་ཨ་ནི་དེའི་རིང་ག་གི་ད། སྙན་ངག་ལ་སོགས་པ་དེ་ཚོའི་སློབ་ཚན་འཁྱེར་བའི་སྐབས་ལ་དམིགས་བསལ་གྱིས་ཨ་ནེ་སློབ་དེབ་ཀྱི་ཚུལ་དུ་དུང་དཀར་རིན་པོ་ཆེའི་ད་ལྟ་སྙན་ངག་ལ་འཇུག་པའི་ཚིག་རྒྱན་རིག་པའི་སྒོ་འབྱེད་ཟེར་གྱི་ཕལ་ཆེར་ཡིག་འབྲུ་ཁྲི་བཅུ་དྲུག་ལྷག་ཙམ་ཡོད་པའི་ད་ལྟ་སྙན་ངག་གི་སློབ་དེབ་དེ་ཨ་ནེ་གསུང་རྩོམ་ནང་ལོགས་ལ་གསུང་རྩོམ་པོད་དང་པོར་བཞག་ཡོད་རེད་འོ་ད་ཐོག་མར་མ་རྒྱ་ནག་ལ་མ་གིའི་བོད་ཡིག་གི་འཛིན་གྲྭ་ཚུགས་པའི་སྐབས་ཀྱི་ཨ་ནེ་སློབ་དེབ་ལ་ཡང་ཕྱོགས་སྒྲིག་གནང་བ་དེ་འདྲས་ཆགས་ཡོད་རེད་ལོང།
ལོ་ལོ་ཟེར། ད། དུང་དཀར་རིན་པོ་ཆེ་མཆོག་གིས་ཨ་ནེ། དག་རིང་ཞིང་ནང་བསྟན་མཐུན་ཚོགས་ཀྱི་འགན་འཛིན་གྱི་ཐུགས་འགན་བཞེས་གནང་བ་དང། རྒྱལ་རབས་སློབ་ཁྲིད་གནང་བ། དུང་དཀར་ཚིག་མཛོད་ཆེན་མོ་ལྗགས་རྩོམ་གནང་བ་སོགས་ད་མཛད་རྗེས་ཧ་ཅང་མང་པོ་གནང་ཡོད་རེད། ཕྱི་ལོ་གཅིག་སྟོང་དགུ་བརྒྱ་དང་དྲུག་ཅུ་རེ་དྲུག་ཙམ་ནས་བཟུང་ནས་རིག་གནས་གསར་བརྗེ་མགོ་འཛུགས་བྱས་པའི་སྐབས་ལ་ཡང་ད་ཁོང་ལ་སྐུ་ངལ་གང་དང་གང་འཕྲད་ཡོད་ནའང།
ལ་དེ་ཡང་དག་པའི་རྣམས་ལ་ཞེ་སྡང་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོ་ལ་ད་ལྟ་དུང་དཀར་རིན་པོ་ཆེ་ཀྲུང་གོ་ནང་བསྟན་མཐུན་ཚོགས་ཀྱི་ཨ་ནི་ལས་འཛིན་གྱི་ཐུགས་འགན་བཞེས་པ་རེད་དེ་ནས་དྲུག་ཅུ་རེ་གསུམ་ལོ་ལ་ད་ལྟ་དུང་དཀར་ཚིག་མཛོད་ཆེན་མོའི་མཇུག་བསྒྲིལ་ཡ་ཨ་ནི་ལོ་ཚིགས་དྭངས་ཤེལ་མེ་ལོང་ཟེར་གཅིག་བསྒྲིགས་གནང་ཡོད་རེད་འོ་དེ་དེ་དྲུག་ཅུ་རེ་གསུམ་ལོ་ལ་ཡང་ཐོག་མར་ལྗགས་རྩོམ་གནང་ཡ་གི་དབུ་དེ་ཚུགས་པ་རེད་ད་དེ་ལྗགས་རྩོམ་གནང་ཡ་དབུ་ཚུགས་པའི་སྐབས་ལ་ཡང་རྒྱལ་བ་ལྔ་པ་ཆེན་པོས་མཛད་པའི་ད་ལྟ་དེབ་ཐེར་དཔྱིད་ཀྱི་རྒྱལ་མོའི་གླུ་དབྱངས་དང་མདོ་མཁར་ཞབས་དྲུང་ཚེ་རིང་དབང་རྒྱལ་གྱིས་ལྗགས་རྩོམ་གནང་བའི་མི་དབང་རྟོགས་བརྗོད་ལ་སོགས་པ་སོ་སོ་ཨ་ནི་སློབ་ཁྲིད་གནང་བའི་སྐབས་ལ་ཨ་ནི་ཕྱག་དེབ་དེ་ཚོའི་ནང་གི་ད་མིང་ཚིག་དེ་ཚོ་མཆན་འབྲི་གནང་བྱས་དེ་ཚོ་ཚུར་གསོག་འཇོག་གནང་བྱས་ཐོག་མར་དེ་དུས་ནས་དབུ་ཚུགས་པ་གཅིག་ཆགས་ཡོད་རེད་དེ་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱའི་དྲུག་ཅུ་རེ་བཞི་ལོ་ལ་ཨ་ནི་དུང་དཀར་ཚིག་མཛོད་ཆེན་མོ་ད་ཐོག་མའི་ཨ་ནི་ཅིག་ཐ་སྙད་བསྡུ་རུབ་གནང་ཡ་རེད་ཚིག་གི་འགྲེལ་པ་བྲིས་གནང་ཡ་རེད་འོ་ད་དེ་འདྲས་ཀྱི་དབུ་དེ་ཚུགས་གནང་ཤག་དེ་ནས་མཐའ་མ་ད་དགོངས་པ་མ་རྫོགས་ཀྱི་བར་དུ་ཕལ་ཆེར་ལོ་སུམ་ཅུ་སོ་བཞི་རིང་ག་ཨ་ནི་དུང་དཀར་ཚིག་མཛོད་ཆེན་མོའི་རྩོམ་སྒྲིག་གནང་ཡོད་རེད་དེ་འདྲ་ཡིན་དུས་ད་དུང་དཀར་ཚིག་མཛོད་ཆེན་མོ་འདི་ལ་ཡང་ད་ག་རེ་ཟེར་དགོས་རེད་དུང་དཀར་རིན་པོ་ཆེའི་ཕལ་ཆེར་སྐུ་ཚེ་གཅིག་གི་དེའི་ནང་ལ་ཡང་ད་སྐུ་ལས་སྐྱོན་པ་འདི་བཅས་དེའི་ནང་ལ་ཡང་འདུས་ཡོད་པ་གཅིག་ཆགས་ཡོད་རེད་དེ་འདྲ་ཡིན་དུས་ད་ང་ཚོ་སྤྱི་ཡོངས་ཀྱི་དུང་དཀར་ཚིག་མཛོད་འདི་ལ་ཡང་ཨ་ནི་བོད་རིག་པའི་ཤེས་བྱ་ཀུན་འདུས་ཀྱི་དེབ་དེ་ཞུ་གི་ཡོད་རེད་དེ་ཡིན་དུས་ད་དེ་ལ་བརྟེན་ནས་ཨ་ནི་མཁས་པ་དུང་དཀར་རིན་པོ་ཆེ་མཆོག་ལ་ཆ་བཞག་པ་ཡིན་ན་བོད་རིག་པའི་ཚིག་མཛོད་གསོན་པོ་བྱེད་ཆེད་དེ་འདྲ་གི། ཨ་ནེ་ཁ་ཆུ་ཁ་ཆུ་རེད། ཆེ་བསྟོད་ཕུལ་ཡག་གི་མཚན་སྙན་དེ་འདྲས་བྱུང་ཡོད་རེད། དེ་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོའི་ཟླ་བ་དྲུག་པ་ལ་ཡང་ཨ་ནེ་ད་ལྟ་ང་ཚོ་གཞིས་ཀ་རྩེ་དང་ཨ་ནེ་རྒྱལ་རྩེ་ཁུལ་ལ་ཡང་ད་ལྟ་རིག་གནས་གསར་བརྗེ་ཚུགས་པའི་སྐབས་ལ་སྤྱི་ཚོགས་རིང་ལུགས་ཀྱི་སློབ་གསོའི་ལས་དོན་ཚོགས་ཆུང་ཟེར་བཙུགས་བྱས་འོ་ད་དེ་ཚོའི་ནང་ལོགས་ལ་ཕྱག་ལས་གནང་དགོས་ཡག་གི་གནས་སྟངས་ཆགས་པ་རེད་ལྷག་པར་དུ་ད་ཅི་གོང་ལ་ཀི་གནང་བ་ནང་བཞིན་རིག་གནས་གསར་བརྗེའི་སྐོར་ལ་ཆ་བཞག་པ་ཡིན་ན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དང་དྲུག་ཅུ་རེ་དྲུག་ནས་བདུན་ཅུ་དོན་དྲུག་བར་དུ་ལོ་བཅུའི་རིང་རིག་གནས་གསར་བརྗེ་ཚུགས་པ་རེད་དྲུག་ཅུ་རེ་དྲུག་ལོའི་ཟླ་བ་བརྒྱད་པ་ནས་བྱས་པ་ཅིག་གིས་བདུན་ཅུ་དོན་བཞི་ལོའི་ཟླ་བ་གཉིས་པའི་བར་དུ་ཨ་ནི་ལྷ་ས། ནང་ལོ་ལྡབ་ཆེན་སར་འབྲི་བ་ནི་ཤིང་ཁོལ་ཞིག་བརྩིགས་ཡོད་པ་རེད་དེའི་ནང་ལོ་ནས་ད་བྱང་ཕྱོགས་དྲུག་ནས་གཉིས་པའི་ནང་ལོ་ལ་ཨ་ནི་རིག་གནས་གསར་བརྗེའི་སྐབས་ལ་ཡང་ངལ་རྩོལ་བསྒྱུར་བཀོད་བྱས་ཏེ་མདོར་བསྡུས་པ་ཡིན་ན་ང་ཚོ་རྒྱ་མིས་ད་སུན་གཙེར

ལགས་འོང་ད་ད་ལྟ་གོང་དུ་གསུངས་པ་ནང་བཞིན་རེད་ཨ་ནི། དུང་དཀར་རིན་པོ་ཆེ་མཆོག་གིས་ཨ་ནི། ད་ད། དེའི་ཁ་ཞུར་ད་ད་ཕྱག་དེབ་དེ། དུང་དཀར་ཚིག་མཛོད་ཆེན་མོ་ཞུ་ཡས་དེ་ཨ་ནི་དཔེར་ན་ང་ཚོ་ལྟ་བུ་ཅིག་ཡིན་ནས་ད་རླུང་འཕྲིན་ནང་ལ་ལས་ཀ་བྱེད་དུས་དངོས་གནས་ཨ་ནི། བོད་པའི་རིག་གཞུང་རེད་ཐ་སྙད་དེ་འདྲས་མ་ཤེས་དུས། ད་ད་དེ་ཕྱག་དེབ་འདི་ལ་བལྟས་པ་ཡིན་ན་ཨ་ནི། དངོས་གནས་དྲང་གནས་ཕན་ཐོགས་ཆེན་པོ་ཞེ་པོ་ཅིག་འདུག་ད་ད་དེ། དུང་དཀར་ཚིག་མཛོད་ཆེན་མོ་ཞུ་ཡས་དུ་བ་ཆགས་ཏེ་པོད་གཉིས་བྱས་པ་ཅིག་ཧང་སངས་ཡས་ཀྱི་ཕན་ཐོགས་ཆེན་པོ་འདུག་དངོས་གནས་དྲང་གནས་དུང་དཀར་རིན་པོ་ཆེ་གི་སྐུ་ལས་ཞེ་པོ་ཅིག་སྐྱོན་གནང་བྱས་བོད་མི་མི་རིགས་ལ་དངོས་གནས་ལེགས་སྐྱེས་ཕུལ་གནང་ཤག་ད་དེ་ནས་ཨ་ནི་དུང་དཀར་རིན་པོ་ཆེ་མཆོག་གི་ཨ་ནི་ད་དེ་ནང་བཞིན་ཨ་ནི་བོད་རྒྱ་ཚིག་མཛོད་ཆེན་མོ་རེད་པོ་ཏ་ལའི་ལོ་རྒྱུས་སྐོར་སོགས་བྲིས་རྩོམ་གནང་བ་མ་ཟད་ཨ་ནི་རྒྱ་ནག་ཏུ་དགེ་རྒན་གྱི་ཕྱག་ལས་ལོ་མང་པོ་ཞིག་གནང་ཡོད་པ་དེ་དག་གི་སྐོར་ལ་གནས་ཚུལ་ཞིབ་ཕྲ་ཅིག་གསུང་གནང་དང།
དེ་ནས་ད་ང་ཚོ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཕ་གཅིག་བདུན་ཅུ་དོན་བཞི་ལོ་དེ་འདྲའི་རྗེས་ལ་ཡང་ད་ལྟ་བོད་རང་སྐྱོང་ལྗོངས་ཟེར་གྱི་ད་ལྟ་ཡིག་ཚགས་ལས་ཁུངས་རེད་དེ་ནང་བཞིན་གྱི་གསར་བརྗེ་འགྲེམས་སྟོན་ཁང་ལ་ཡང་ད་ནི་ཡིག་ཚགས་ཀྱི་དཀར་ཆག་རྩོམ་སྒྲིག་གནང་ཡག་ལ་སོགས་པ་དེ་འདྲས་ཀྱི་ཐུགས་འགན་བཞེས་པ་རེད་དེ་ནས་བདུན་ཅུ་དོན་ལྔ་ལོའི་ད་ལྟ་ཟླ་བ་བརྒྱད་པའི་ནང་ལོ་ལ་ད་ལྟ་ཟི་ཁྲོན་ཞིང་ཆེན། དེ་ནང་བཞིན་གྱི་ཁྲེང་ཏུའུ་གྲོང་ཁྱེར་དེ་ཚོའི་ནང་ལོ་ལ་ཡང་ད་ལྟ་བོད་རྒྱ་ཚིག་མཛོད་ཆེན་མོའི་ཨ་ནེ་རྩོམ་སྒྲིག་གི་ད་ལྟ་ཕྱག་ལས་གནང་མཁན་སྐོར་ལ་ཡང་དམིགས་བསལ་གྱི་ཐུགས་ཁུར་འདི་གདན་འདྲེན་ཞུས་བྱས་ཕྱག་ལས་གནང་ཡོད་རེད་དེ་ནས་བདུན་ཅུ་དོན་དྲུག་ལོ་ལ་ད་ལྟ་ང་ཚོ་ལྷ་སའི་ད་ནོར་བུ་གླིང་ག་ལ་ཡ་བོད་ལྗོངས་རིག་རྫས་དོ་དམ་ཨུ་ཡོན་ལྷན་ཁང་ཟེར་དེའི་ནང་ལོ་ལ་ཡང་ཕོ་བྲང་པོ་ཏཱ་ལའི་ལོ་རྒྱུས་རྩོམ་སྒྲིག་གནང་ཡག་གི་ཐུགས་འགན་བཞེས་གནང་ཡོད་རེད་དེ་ནས་བདུན་ཅུ་དོན་བདུན་ལོའི་ཟླ་བ་གསུམ་པ་ནས་བྱས་པ་ཅིག་གིས་ཨ་ནས་བདུན་ཅུ་དོན་བརྒྱད་ལོའི་ཟླ་བ་བཞི་པའི་བར་དུ་ད་ལྟ་བོད་རང་སྐྱོང་ལྗོངས་སྲིད་གྲོས་རིག་གནས་ལོ་རྒྱུས་རྩོམ་སྒྲིག་ཁང་ཟེར་དེའི་ནང་ལོ་ལ་ཡང་རིན་པོ་ཆེ་གི་ཕྱག་ལས་གནང་ཡོད་རེད་མདོར་བསྡུས་པ་ཡིན་ན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ནས་བྱས་པ་ཅིག་གིས་བདུན་ཅུ་དོན་བརྒྱད་ལོའི་བར་དུ་ཕལ་ཆེར་ལོ་ཉི་ཤུ་དེ་འདྲ་ཞིག་རིང་ལ་ཡང་རྒྱ་ནག་དམར་པོའི་གཞུང་གིས་ད་དམ་དྲག་དང་ས་ཁུལ་དེ་འདྲའི་འོག་ལ་ཡང་ཕྱག་ལས་ཧ་ཅང་མང་པོ་ཞིག་གནང་ཡོད་རེད་རིན་པོ་ཆེ་ལགས་དེ་ནས་ཅིག་གིས་ད་དཔེར་ན་ཆ་བཞག་པ་ཡིན་ན་ཕྱི་ལོ་ཆིག་སྟོང་དགུ་བརྒྱ། བདུན་ཅུ་དོན་བརྒྱད་ལོའི་ཟླ་བ་ལྔ་པ་ལ་བསྐྱར་དུ་ད་ལྟ་རྒྱ་ནག་པེ་ཅིན་ལ་ཕེབས་ཨ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོའི་ཟླ་བ། གྱ་བཞི་ལོའི་ཟླ་བ་དྲུག་པའི་བར་ལ་ཡང་ད་ལྟ་ཀྲུང་དབྱང་མི་རིགས་སློབ་གྲྭ་ཆེན་མོའི་མི་རིགས་སྐད་ཡིག་ཚན་ཁག་ནང་ལོ་ལ་ད་བོད་ཡིག་སློབ་དཔྱོད་ཁང་ཟེར་ཡག་དེའི་ནང་ལོ་ལ་ཡང་དགེ་རྒན་གྱི་ཕྱག་ལས་གནང་བྱས་ང་ཚོ་ད་ཤེས་ཡོན་ལྡན་པའི་ད་མི་སྣ་མང་པོ་ཞིག་གསོ་སྐྱོང་གནང་ཡོད་རེད་སྐབས་དེ་ལ་ཡང་གཙོ་བོ་ད་སློབ་ཁྲིད་གནང་ཡག་རེད་སློབ་དེབ་རྩོམ་སྒྲིག་གནང་ཡག་རེད་དཔྱད་གཞིའི་ཡིག་ཆ་ཕྱོགས་བསྒྲིགས་གནང་ཡག་རེད་སོགས་པ་དེ་འདྲ་གི་མཛད་འཕྲིན་ཧ་ཅང་གི་རྒྱས་པོ་ཅིག་བྱུང་ཡོད་རེད་དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ལོ་ལ་ཡང་ཀྲུང་དབྱང་མི་རིགས་སློབ་གྲྭ་ཆེན་མོའི་དགེ་རྒན་ཆེན་མོ་གཞོན་པའི་ཨེ་ནི་མཚན་གནས་འབུལ་བཞེས་གནང་ཡོད་རེད་ད་དེ་འདྲ་གི་དགེ་རྒན་གྱི་ཕྱག་ལས་གནང་བའི་རིང་ལ་ཆ་བཞག་པ་ཡིན་ན་ད་ལྟ་གསུང་རྩོམ་པོད་ལྔ་པ། འདི་ནི་བོད་ཀྱི་ཆོས་སྲིད་ཟུང་འབྲེལ་སྐོར་བཤད་པ་དེ་དང་གསུང་པོད། འདི་ནི་ཕྱག་དཔེ་འདི་ད་ལྟ་དེབ་ཐེར་དམར་པོའི་མཆན་འགྲེལ་གལ་གནད་དང་ད་ཚིག་འགྲེལ་གནད་བསྡུས་ཟེར་བ་ལ་སོགས་པ་ཕྱག་དེབ་དེ་ཉིད་གཉིས་ནི་སྐབས་དེ་དུས་ད་ལྟ་མི་རིགས་དཔེ་སྐྲུན་ཁང་ནས་དཔེ་སྐྲུན་བྱས་པ་དང་མཉམ་དུ་རྒྱ་ཡིག་རེད་དེ་ནང་བཞིན་ཨིན་ཡིག་ལ་སོགས་པ་དེ་འདྲ་ལ་ཡང་ཡང་བསྒྱུར་བྱས་ཏེ་སྤེལ་གནང་ཡོད་རེད་དེ་ནས་ཡིན་ཚེ་རིན་པོ་ཆེ་ཡི་ད་ཕྱག་དེབ་ཧ་ཚང་མ་ལོ་བར་དུ་ད་ཅིག་ཧ་ཅང་གི་འགྲོ་དོན་རྒྱས་པོ་ཟེར་ནས་མི་འདུག་ཕན་ཐོགས་ཆེན་པོ་ཅིག་བྱུང་ཡོད་རེད་ལགས།
ལགས་ལགས་སེ། ད་ག་ནང་བཞིན་ཨ་ནི་ཁོང་གིས་ཨ་ནི་དགེ་རྒན་ཆེན་མོའི་མཚན་གནས་བཞེས་པ་དང་ཨ་ནི་བོད་རིག་པའི་ཚོགས་འདུ་ལ་ཕེབས་པ། ཨ་ནི། ད་ག་ནང་བཞིན་ཁོང་ལ་ཡང་ད་གཟེངས་རྟགས་རེད། མཁས་པའི་མཚན་གནས་དེ་འདྲས་འབུལ་བཞེས་གནང་ཡོད་ས་རེད་དེ་ཚོའི་སྐོར་ལས་ངོ་སྤྲོད་ཅིག་གནང་དང། ད་རེད་དེ་ནས་ད་ལྟ་དེའི་རྗེས་ལ་སྤྱི་ལོ་ཆིག་སྟོང་དགུ་བརྒྱ་དཔེར་ན་བརྒྱད།
གལ་སྔ་ལོ་ལ། ད་ལྟ་ཀྲུང་དབྱང་མི་རིགས་སློབ་གྲྭ་ཆེན་མོའི་ཨ་ནི། དགེ་རྒན་ཆེན་མོའི་མཚན་གནས་འབུལ་བཞེས་གནང་བ་རེད། དེའི་སྔོན་ལ་ཡང་དགེ་རྒན་ཆེན་མོ་གཞོན་པ་རེད་དེ་སྐབས་དེ་ལ་ཡང་ནི་བརྒྱད་ཅུ་གྱ་ལྔ་ལོ་ལ་ཟེར་ན་དགེ་རྒན་ཆེན་མོ་རང་གི་མཚན་གནས་དངོས་སུ་འབུལ་གནང་བ་རེད་དེ་ནས་ལོ་དེ་ལ་ཡང། ཨ་ནི་བོད་རང་སྐྱོང་ལྗོངས་མི་དམངས་སྲིད་གཞུང་ཟེར་དེ་ནས་ད་ལྟ་ང་ཚོ་རང་སྐྱོང་ལྗོངས་ཨ་ནི་སྤྱི་ཚོགས་ཚན་རིག་ཁང་གི་མཚན་འཛིན་གྱི་དབུ་འཛིན་ལ་ཡང་ཨ་ནི་བསྐོ་གཞག་བྱས་པ་རེད། དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོ་ད་ག་རང་ལ་ཡང་ཨ་ནི་འཇར་མན་ལ་ད་ལྟ་དགོས་སྐབས་ཀྱི་དེ་དུས་སྐོང་ཚོགས་གནང་བའི་ད་ལྟ་རྒྱལ་སྤྱིའི་བོད་རིག་པའི་ཨ་ནི་བགྲོ་གླེང་ཚོགས་འདུ་ལ་རིན་པོ་ཆེ་ཕེབས། ཨ་ནི་དེ་ནང་བཞིན་གྱི་ལོ་དེ་ལ་ཡང་ཡང་པེ་ཅིན་མི་རིགས་ཀྲུང་དབྱང་མི་རིགས་སློབ་གྲྭ་ཆེན་མོ་ནས་ཡང་ལྷ་ས་ལ་ཡང་བོད་ལྗོངས་སློབ་ཆེན་ལ་མ་ཚུར་ཕྱག་ལས་དེ་ཚུར་སྤོས་པ་རེད། དེ་སྐབས་དེ་དུས་ཨ་ནི་ཡང་བོད་ཡིག་ཚན་ཁག་གི་དགེ་རྒན་ཆེན་མོའི་ཐུགས་འགན་བཞེས་ནས་ཨ་ནི་དགེ་རྒན་གྱི་ཐོག་ལ་ཕྱག་ལས་གནང་ཡོད་རེད་དེ་ནས་བརྒྱད་ཅུ་གྱ་ལྔ་ལོ་ལ་ཡང་ཨ་ནི་གསུང་པོད་ད་ལྟ་ཁ་བ་དེ་རེད། ང་ཚོ་དམིགས་བསལ་གྱི་གསར་གཏོད་རང་བཞིན་ལྡན་པའི་བོད་ཀྱི་དཀར་ཆག་རིག་པ་ཟེར་ཡག་དེ་ཤེས་ཡོན་ང་ཚོ་བོད་དཀར་ཆག་ཟེར་ཡག་དེ། དུས་རབས་བརྒྱད་པའི་སྐབས་ནས་བཀའ་འགྱུར་བསྟན་འགྱུར་གྱི་ད་དཀར་ཆག་དཀར་ཆག་སྔ་བ་གསུམ་ཞིག་ཡོད་རེད་འོ་དེ་འདྲའི་དཀར་ཆག་ཡོད་རེད་ཡིན་ནའང་དཀར་ཆག་རིག་པ་ཟེར་ཡག་གི་དེ་འདྲའི་གཞུང་ལུགས་མེད་པ་ཡིན་ཙང་རིན་པོ་ཆེ་ཡིས་བརྒྱད་ཅུ་གྱ་ལྔ་ལོ་ལ་ཡང་ད་ལྟ་གསར་གཏོད་རང་བཞིན་ལྡན་པའི་བོད་ཀྱི་དཀར་ཆག་རིག་པ་ཟེར་ཡག་དེ་ཐོག་མར་རྩོམ་སྒྲིག་གནང་བ་རེད། དེ་ནས་བརྒྱད་ཅུ་གྱ་དྲུག་ལོ་ལ་ད་ལྟ་ལྷ་ས་ལ་ཡང་བོད་རིག་པའི་གྲོས་མོལ་ཚོགས་འདུ་ལ་ཡང་ད་རིན་པོ་ཆེ་ཆིབས་བསྒྱུར་གནང་ཨ་ནི་ཚོགས་འདུའི་ཐོག་ལ་ཡང་བོད་རིག་པའི་ཞིབ་འཇུག་གི་ད་ལྟ་དབུ་འཛིན་གྱི་གྲས་ལ་ཡང་རིན་པོ་ཆེ་བསྐོ་བཞག་གནང་བ་རེད་དེའི་རྗེས་ལ་ཡང་ད་བོད་རང་སྐྱོང་ལྗོངས་སྲིད་གྲོས་ཀྱི་རྒྱུན་ལས་ཨུ་ཡོན་རེད། དེ་ནང་བཞིན་གྱི་བོད་ལྗོངས་སྤྱི་ཚོགས་ཚན་རིག་ཁང་གི་མཚན་འཛིན་གྱི་དབུ་འཛིན་ལ་སོགས་པ་དེ་འདྲས་དག་ལས་གནས་མང་པོའི་ཐོག་ལ་ཡང་རིན་པོ་ཆེ་བསྐོ་བཞག་གནང་ཡོད་དེ་ནང་བཞིན་གྱི་ད་ལྟ། རིན་པོ་ཆེའི་གསུང་པོད་བྱ་བ་དེ་རེད་ད་དཔེར་ན་བོད་ཀྱི་སློབ་གསོ་རིག་པའི་འཕེལ་རྒྱས་སྐོར་ཟེར་ཡག་གི་ཆེད་རྩོམ་དེ་ང་ཚོ་བོད་ལྗོངས་སྤྱི་ཚོགས་ཚན་རིག་ཁང་གི་ཨེ་དུས་དེབ་ད་ལྟ་བོད་ལྗོངས་ཞིབ་འཇུག་ཟེར་ཡག་དེའི་ཐོག་ལ་ཐོག་མར་རིན་པོ་ཆེས་འགྲེམས་སྤེལ་གནང་བ་རེད་ད་ཆེད་རྩོམ་འདི་ལ་ཡང་ཨེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པའི་ལོ་ལ་ཡང་རྒྱལ་ཁབ་ད་ལྟ་སློབ་གསོ་ཅུས་ཟེར་དེ་ནས་ཕུལ་བྱུང་གི་དམིགས་བསལ་གྱི་ཆེད་རྩོམ་རིམ་པ་གཉིས་པའི་རིན་པོ་ཆེ་ལ་ཡང་ཕྱག་རྗེས་ཀྱི་བྱ་དགའ་དེ་འདྲས་འབུལ་གནང་ཡོད་རེད་དེ་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་དཔེར་ན་བརྒྱད་ཅུ་གྱ་བདུན་ལོ་ལ་ད་ལྟ་ཧང་གྷ་རི་ལ་ཡང་ཨ་ནི་རྒྱལ་སྤྱི། ཅོ་མའི་རིག་གཞུང་ཨ་ནི་ཚོགས་འདུ་ལ་རིན་པོ་ཆེ་ཕེབས་རྗེས་སྐབས་དེ་དུས་ང་ཚོ་བོད་ལྗོངས་མི་དམངས་སྲིད་གཞུང་ཟེར་དེ་དུས་སྐབས་དེ་དུས་ད་རྒྱལ་ཁབ་རིམ་པའི་ཆེད་ལས་མཁས་པའི་རིན་པོ་ཆེ་ལ་ཡང་ཨ་ནི་མཚན་སྙན་དེ་ཕུལ་ཡོད་རེད་དེ་སྐབས་དེ་དུས་ད་རིན་པོ་ཆེ་ད་ལྟ་བོད་རིག་པའི་ཞིབ་འཇུག་ལྟེ་གནས་ཀྱི་སྤྱི་ཁྱབ་ལས་འཛིན་གྱི་ད་འགན་འཛིན་གཞོན་པ་དེ་ལ་ཡང་བསྐོ་བཞག་བྱུང་ཡོད་རེད་དེ་འདྲ་བྱས་ནས་ག་ད་མདོར་བསྡུས་པ་ན་རིན་པོ་ཆེ། ག་རེ་ཟེར་ད་རྒྱལ་ཁབ་རིམ་པའི་རིགས་གཅིག་རྐང་འཛིན་དང་མཁས་པའི་མཚན་གནས་དེ་འདྲ་མང་པོ་ཞིག་ཕུལ་ཡོད་རེད་ལང། མཁས་དབང་དུང་དཀར་བློ་བཟང་འཕྲིན་ལས་རིན་པོ་ཆེ་མཆོག་གི་སྐུ་ཚེའི་ལོ་རྒྱུས་འཕྲོས་རྣམས་རྗེས་སུ་གསན་གྱི་རེད་དེ་དོན་དགོངས་འཇགས་ཡོང་བ་ཞུ།